སླར་ཡང་སྐུ་ཁམས་བཟང། རླུང་འཕྲིན་གསན་པར་དགའ་བསུ་ཞུ། ད་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་ཕོ་མོའི་བརྩེ་དུང་གི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགྱེས་སྤྲོ་ཡོང་བ་ཞུ། ཕོ་མོའི་བརྩེ་དུང་ཞེས་པ་ནི་རང་གཞན་ཚང་མའི་མི་ཚེའི་ནང་མེད་དུ་མི་རུང་བའི་གལ་ཆེའི་ལམ་སྲོལ་ཞིག་རེད་དེའི་རྒྱུ་མཚན་གྱིས་ཕ་མ་ཞེས་པ་དང། བུ་ཕྲུག་ཞེས་པ་སོགས་ཀྱི་འགྲོ་བའི་བརྒྱུད་རིམ་རྣམས་འཕེལ་གྱི་ཡོད་པ་རེད། ཞུས་ན་མང་པོ་འདུག་སྟེ་ད་རིང་གི་ལེ་ཚན་གླུ་དབྱངས་ཀྱི་ལེ་ཚན་ཡིན་ཙང་ཐོག་མར་དེ་ལ་བོད་གཞུང་ཟློས་གར་རྔོན་པ་རུ་ཁག་གི་གཞས་པ་བསྟན་འཛིན་འབྱོར་ལྡན་ལགས་དང་གཞས་མ་ཉི་མ་མཚམས་གཅོད་ལགས་ཀྱིས་བཏང་གནང་པའི་གཞས། ནམ་མཁའི་བླ་མ་དཀོན་མཆོག་ཞེས་པ་དེ། གསན་གནང་ཡོང་བ་ཞུ། དེ་ཡང་གཞས་འདི་གསན་པའི་སྐབས་ལ། ཨ་ནི་ང་ཚོས་ཀྱི་ག་རེ་ཧ་གོ་ཐུབ་ཀྱི་རེད་ལབ་པ་འདྲ་ཅིག་ཡིན་ན་ང་རང་ཚོ་ཀྱི་སྔོན་མ་ལོ་རྒྱུས་ནས་ཡོད་པའི་ཀྱི་ཆོས་རྒྱལ་ནོར་བཟང་དང་ཡིད་འཕྲོག་ལྷ་མོའི་བར་གྱི་ཨན་བརྩེ་དུང་ག་འདྲ་ཅིག་ཡོད་མེད་ཨན་གཞས་འདི་ཀྱི་ཐོག་ནས་ང་ཚོས་ཀྱི་ཏོག་ཙམ་ཅིག་ང་ཚོས་ཤེས་ཐུབ་ཀྱི་རེད་བྱས་ཙང་ནམ་མཁའི་བླ་མ་དཀོན་མཆོག་གསན་པ་ཞུ།

ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད། མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགྱེས་སྤྲོའི་ངང་གསན་གནང་ཡོང་བ་ཞུ། གཞན་གྱི་ས་ནས་བའི་རྐུ་མ་རྐུ་ཡག། ད་ག་ནང་བཞིན་གྱི་ཅིག་གཞན་གྱི་བའི་ལུས་ལ་གནོད་ཡག་གི་ཅིག་དང་ལོག་གཡེམ་བྱེད་ཡག། དེ་འདྲས་ཀྱི་མཚོན་པས་ད་ཅིག་གཞན་ལ་དངོས་སུ་ལུས་ཀྱི་སྒོ་ནས་འཚེ་བ་བྱེད་ད་ཡག་གི་སྤྱོད་ལམ་ངན་པ་འདི་གྱིས་འདི་བས་ནི་བ་མེད་པ་བཟོ་ཡག་ཅིག་དེ་འདྲས་ཞིག་གི་ཐོག་ནས་ནམ་རྒྱུན་སྤྱོད་ལམ་རྩུབ་པོ་ཡོད་ད་བ་འདི་ད་སྤྱོད་ལམ་འཇམ་པོ་ཞི་ཞིང་དུལ་བ་ཅིག་བཟོ་ཡག་དེ་ད་ལུས་ཀྱི་སྤྱོད་པ་འདུལ་བཅོས་བཏང་ཡིན་པ་རེད། འདུལ་བཅོས་བཏང་བའི་དོན་དག་དེ་ཡིན་པ་རེད། ད་ངག་གི་སྒོ་ནས་སྐྱག་རྫུན་བཤད་ཡག། ཁྲམ་པ་བྱེད་ཡག། ཨ་ནི་ཚིག་རྩུབ་མི་ལ་བས་ཅིག་ཚིག་ངན་བཤད་ཡག། བས་ཨ་ནི་ཅིག་དཔེ་འདྲ་བོ་ཞུས་ན་ད་བསྟན་བཤིག་བྱས་ནས་ད་ཨོ་ཙི་ཡིན་འགྲོ་དེ་ད་གང་འདྲ་ཅིག་སེམས་ནས་བས། ཨ་ནི་ཕ་རོལ་པོ་ལ་ཅིག་གཉའ་ཕབ་ཡག་འདྲ་བོ་རམ། ཅིག་ད་ག་ནས་ཕ་རོལ་པོའི་གཉའ་བཅག་ཡག་ཕ་རོལ་པོ་ལ་དམའ་ཕབ་ཡག་འདྲ་བོ་ཕ་རོལ་པོའི་མཚང་སྟོན་ཡག་འདྲ་བོ་ཅིག་དེ་འདྲའི་གི་ཐོག་ནས་ཚིག་ངན་བཤད་དེ་ཡག་བ་དེ་འདྲའི་གི་ངག་གི་སྤྱོད་ལམ་མ་དུལ་བ། འོ་ད་འདི་ཚོའི་གྲས་དེ་ཨེ་ནི་ཉུང་དུ་བཏང་རིམ་པས་རིམ་པས་གི་མེད་པ་བཟོས་ནས་ངག་འཇམ་པོ། ཞེས་སྔོན་ལས་ཅིག་སྐད་ཆ་ག་རེ་བཤད་པ་ཡིན་ནའི་གོ་དྲང་གོ་དྲང་བྱ། དེ་འདྲའི་ཅིག་ཐོག་ནས་ཨན་ག་ད་ཅིག་མི་སུ་ཡིན་ནའི་མི་དེའི་སྐད་ཆ་དེ་ཉན་སྙིང་འདོད་པོ་ཡོད་ཅིག་གཞན་སྐད་ཆ་ཐུགས་སུ་འགོ་ཚུགས་པོ་ད་ག་ཡ་ཡ་འདྲེས་མི་འདུག་མེད་མེད་འདྲེས་མི་འདུག་ཟེར་ནས་ཅིག་བཤད་བསྡད་ཡག་འདྲ་བོ་རྒྱུ་མཚན་ལྡན་པ་ཡིན་ན་ད་ཅིག་བྱེད་དུ་ཡག་པོ་རེད་དེ་ད་རྒྱུ་མཚན་ཡིན་མིན་ལ་མ་ལྟོས་པའི་ཅིག་བཤད་བསྡད་ཡག་བཟོ་འདྲ་བོ། ཡང་དང་གང་འདྲ་ཅིག་འདི་འདྲ་འདྲ་བའི་ངག་མ་དུལ་བའི་སྐད་ཆ་བཤད་ཡོང་འདི་ཙམ་ནས་སྐད་ཆ་མགོ་ཚུགས་ཡོང་འདི་ནས་ཅི་སུན་སྣང་སྐྱེ་ཡག་འདྲ་ཡོང་གི་འདུག་ཨ་སྐབས་རེ་བ་འདི་འདྲ་འདྲ་བའི་ད་གང་འདྲ་ཅིག་ངག་མ་དུལ་བའི་རིགས་དེ་ཚོའི་གྲས་དེ་ནི་ཉུང་དུ་ཉུང་ཉུང་དུ་བཏང་བྱས་ཨ་ནི་ངག་འཇམ་པོ་དང་དངོས་གནས་གཅིག་པའི་ཚིག་བཟང་པོ་དོན་བཟང་པོ་འདི་འདྲ་འདྲ་བ་ཅིག་གི་ད་ང་ཚོ་ལ་མིའི་ངག། ཅིག་མིའི་སྐད་ཆ་འདི་འདྲ་བཤད་རྒྱུ་ཡོད་བསྡད་པ་ཅིག་དེ་ད་དུད་འགྲོ་ཚོ་ལ་ལྟོས་ན་ཡི་རང་རླབས་ཆེན་པོ་རེད་ད་རླབས་ཆེན་པོ་ཨ་ནི་ངག་ཚིག་དེ་ཡིས་དེ་སྡིག་པ་གསོག་ཡག་གི་རྐྱེན་ལ་མ་བཏང་དགེ་བ་གསོག་ཡག་གི་རྐྱེན་ལ་ཡ་འགྱུར་ཐུབ་པ་ཞིག་བྱས་ཨོ་ད་དེ་ངག་གི་ཆོས་བྱས་པའང་དེ་ཡིན་པ་རེད་དེའི་སྒང་ལ་ཡ་ཨ་ནི་ཅིག་གཟུངས་སྔགས་འདྲ་བགྲངས་ཅིག་དེ་བཞིན་གཤེགས་པའི་མཚན་ལ་སོགས་པ་དེ་འདྲ་བགྲངས་ན་ཡག་ཤོས་དེ་ད་ག་འདྲ་ཅིག་གཞུང་ནང་གི་དོན། དེ་དག་ནི་སོ་སོའི་བསམ་བློ་བཏང་མི་ལ་བཤད་དེ་བྱས་ན་ད་མིའི་ངག་ཅིག་ཐོབ་པ་དེ་གི་གོ་ཆོད་པ་ཡིན་པ་རེད། ཨོ་ད་དེ་ནི་ངག་ལ་བསྒྱུར་བཅོས་གཏོང་ཡག་བྱས། དེ་ལྟར་ལུས་ཀྱི་སྤྱོད་ལམ་བསྒྱུར་ཡག་དང་ངག་གི་སྤྱོད་ལམ་བསྒྱུར་ཡག་གཉིས་ཆར་ལ་གཅིག་གི་ཕྱི་ལོགས་ནས་ཁྲིམས་སྲོལ་གཅིག་བཅད་བཅད་ཁྱོད་རང་འདི་བྱེད་ཆོག་གི་མ་རེད་ཁྱོད་རང་འདི་བཤད་ཆོག་གི་མ་རེད་ཟེར་ལབ་བཤད་པས་ཕན་ཐོགས་ཁྱོན་ཡོད་མ་རེད། ལུས་ཀྱི་སྤྱོད་ལམ་དང་ངག་གི་སྤྱོད་ལམ་བསྒྱུར་བཅོས་དེ་ཡང་གཏོང་ཐུབ་ཡག་མེད་པ་རེད་ཡང་ཁོ་ལྐོག་ཏུ་ངོས་བྱས། དཔེར་ན་གཅིག་གིས་ད་བཙན་དབང་བཤད་དེ་ང་གཅིག་གི་འོག་ལ་ཡ་བསྡད་དེ་ཡོད་པ་ཡིན་ན་དཔེར་ན་རྣམ་འགྱུར་ཡ་ཡ་བསྟན་ཆོག་གི་མ་རེད་སྐད་ཆ་གང་བྱུང་མང་བྱུང་བཤད་ཆོག་གི་མ་རེད་ལབ་པ་དེ་གིས་ངོ་ཐོག་སྡོམ་པ་ཅིག་ཆགས་ཡོད་མ་རེད་ད་ཁོར་བཙན་དབང་གི་ཐོག་ནས་བཤད་པ་ཡིན་དུས་ཁོར་ཕན་ཁེ་སེ་ཡོད་མ་རེད་ད་དེ་འདྲ་ཡིན་དུས་ལུས་ཀྱི། བསྒྱུར་བཅོས་གཏོང་ཡག་དང་ལུས་ཀྱི་སྤྱོད་ལམ་བསྒྱུར་བཅོས་གཏོང་ཡག་དང་ངག་གི་སྤྱོད་ལམ་བསྒྱུར་བཅོས་གཏོང་ཡག་དེ། སེམས་ཀྱི་ནང་ནས། བསྒྱུར་བཅོས་གཏོང་སྙིང་འདོད་པ་ཞིག་སྐྱེས་བྱས། ད་བསྒྱུར་བཅོས་བསྒྱུར་བཅོས་གཏོང་འདོད་ཅིག་སྐྱེས་ཨ་ནི་དེའི་ཐོག་ནས། མི་ཡིས་བསྐུལ་བ་མ་ཡིན་པར་སོ་སོ་རང་གི་བསམ་བློ་བཏང་ནས་ད་དེ་སྤྱོད་ལམ་མ་དུལ་བ་དེ་བྱས་པ་ཡིན་ན། རང་ལ་ཡང་གནོད་གཞན་ལ་ཡང་གནོད། གང་ལྟར་ཅིག་འཕྲལ་ཕུགས་བཞག་རོགས་ལ་ཕན་ཐོགས་མེད་དེ་བ། ཨེ་ནས་ཀྱང། ཅིག། ལུས་ངག་གི་སྤྱོད་ལམ་ཞི་ཞིང་དུལ་བ་ཞིག་བྱུང་ན། རང་ལ་ཡིན་ནའི་ཕན། ཨེ་ནས་གཞན་ལ་ཡིན་ནའི་ཕན་གྱི་ད་གང་ལྟར་ངས་ད། ཅིག་མི་དུལ་བ་མ་ཡོང་ཡས་ཅིག། ཨེ་ནས་མཐར་ཐུག་ད། གང་ལྟར་ཅིག་ཕུལ་གྱི་ང་སུ་རེད། ལུས་ངག་གི་སྤྱོད་ལམ་བཟང་པོ་ཅིག་ཐོག་ནས་མི་ཚེ་བསྐྱལ་ཐུབ་པ་བྱུང་ན་མི་ཚེ་དོན་དང་ལྡན་པ་ཡོང་གི་ཡོད་རེད། གང་ལྟར་འཛམ་བུ་གླིང་འདི་སྒང་ལ་ཅིག་སྐྱེས་ནས་མཐོ་ན་ལོ་བརྒྱ་བསྡད་འགྲོ། ལོ་བརྒྱ་བསྡད་པའི་རིང་ལ་ཡང་མིའི་དཀྱིལ་བསྡད་རྒྱུ་མ་གཏོགས་པའི། ག་སོག་རུ་བོད་སྐད། མི་སུ་ཞིག་དང་བའི་འགྲོགས་འདྲིས་མ་བྱས་པ་ཞིག་བསྡད་དགོས་བྱུང་ན་མི་སུ་ཁོ་རེ་ཁུངས་འཁྱོལ་གི་མ་རེད། མིའི་དཀྱིལ་ལ་ནི་བསྡད་དགོས་ཡོད་རེད། བསྡད་དགོས་སའི་མིའི་སྤྱི་ཚོགས་ནང་ལོགས་དེ་ནས་ནི་གཡས་ལ་བལ་དང་བའི་འཁྲུག་པ་རྒྱབ་གཡོན་ལ་འཁྲུག་པ་རྒྱབ་བའི་རྒྱབ་མདུན་ཚང་མ་ལོ་ལ་ཡང་འཁྲུག་པ་རྒྱབ་དེ་ནས་ཚང་མ་ལོ་ལ་མི་བདེ་བ་བཟོས་དེ་འདྲ་ཅིག་བྱས་པ་ཡིན་ན། མི་གོ་མ་ཆོད་པ་རེད། འཛམ་བུ་གླིང་འདི་སྒང་ལ། ལོ་བརྒྱ་ཞིག་སྡོད་ཡག་ཅིག་མི་ཚེ་ཅིག་བླངས་པ་རེད་གུང་ཚེ་ཅིག་རེད་མི་ཚེ་ཐུང་ཐུང་ཅིག་རེད་ད་དེ། རྙོག་དྲ་བཟོ་ག་སྐྱེལ་བའི་ས་རུ་བྱས་པ་ཡིན་ན་ཆོ་ཁྱོན་ནས་མི་འདུག་བ། རང། ཅེས། གང་ལ། བརྟེན་ནས་འཚོ་བ་ཡག་གི། མི་འདི་ནང་ལ། སོ་སོ་རང་ཉིད། ཕན་ཐོགས་རྒྱ་ཆེན་པོ་བྱེད་མ་ཐུབ་ནའི། གཞན་ལ་ཅིག་རྙོག་དྲ་མ་བཟོ་མཁན་ཅིག་མི་ཚེ་ཅིག་སྐྱེལ་བ་ད་གལ་ཆེན་པོ་ཆགས་བསྡད་འདུག་བ། ཆོས་ཁས་མི་ལེན་མཁན་མི་ཅིག་ཡིན་པ་ཡིན་ན་ཡང།

མ་ཤི་ཚུན་ཆད་ཀྱི་ཚེ་འདི་སྒང་ལ་ཆ་བཞག་ནས་ཨེ་ནི་ལུས་ངག་གི་སྤྱོད་ལམ་ཞི་ཞིང་དུལ་བ་དེ་འདྲ་ཞིག་བྱུང་ན་སོ་སོ་མི་ཚེ་འདི་རང་ལ་ཆ་བཞག་ནས་མི་ཚེ་འདི་སྐྱིད་པ་ཡོང་རེད། ཨེ་ནི་ཚེ་ཕྱི་མ་ཟེར་ཡག་གི་གནས་ཚུལ་དེ་འགོ་ཚུགས་ཡོང་བའི་ཁ་ཐུག་ལ་མི་ཚེ་དེ་བཟང་པོ་ཞིག་སྐྱེལ་ནས་གནོད་པ་སྡིག་པའི་ལས་མ་བྱས་པ་གཞན་ལ་གནོད་པ་མ་བྱས་པ་གཞན་ལ་རྙོག་དྲ་མ་བཟོ་མཁན་དེ་འདྲ་ཞིག་གི་མི་ཚེ་སྐྱེལ་བ་ཡིན་ན་རབ་ལ་ནི་མི་ལ་ཕན་བཏགས

མི་ཚེ་འདིར་ཡང་ཅིག་གཞན་ལ་ཡང་ཅིག་འཚེ་བ་བྱེད་གཞན་ལ་མི་བདེ་བ་ཡོང་ཡག་གི་ལས་དེ་འདྲ་ཅིག་བསྒྲུབས་པ་ཡིན་ན་ཚེ་རབས་ཕྱི་མ་ཚོ་ལ་གནོད་ཡག་རེད། དེ་འདྲ་ཡིན་དུས་རང་ལ་གྱོང་རག་འདུག་བ། ཧོ་དེ་འདྲ་ཡིན་དུས་དངོས་གནས་ཅིག་ད་ལུས་དང་ངག་གི་སྤྱོད་ལམ་མ་དུལ་བ་དེ་ད་ཞི་ཞིང་དུལ་བ་ཅིག་གི་འབད་རྩོལ་བྱས་བྱས་དེ་འདྲ་གི་བསྒྱུར་བཅོས་ཅིག་བཏང་ཐུབ་པ་བྱུང་ན་དངོས་གནས་སོ་སོ་ཚེ་འདི་སྐྱིད་པ་ཚེ་ཕྱི་མ་ལ་བདེ་བ་རང་ལ་ཕན་པ་གཞན་ལ་ཕན་པ། རྣམ་པ་ཐམས་ཅད་དུ་ད་ཕན་བདེ་ཡོང་བསྡད་པ་ཕན་ཐོགས་ཡོང་བསྡད་པ་ཅིག་རེད་བསམ་པ་ཅིག་སེམས་ནས་བསམ་བློ་ཞིག་འཁོར་ན་ཨེ། ལུས་ཀྱི་སྤྱོད་ལམ་ཉེས་པ་འདི་དེ་རིམ་པས་རིམ་པས་ཀྱིས་ཉུང་དུ་གཏོང་ཡ། ངག་གི་སྤྱོད་ལམ་འདི་དེ་རིམ་པས་རིམ་པས་ཉུང་དུ་གཏོང་ཡ། དེ་འདྲའི་ཅིག་འབད་རྩོལ་ཅིག་བྱས་པ་ཡིན་ན་ཨེ་ནི་གོམས་པའི་དབང་གིས་ཐོག་མར་བས་སོ་སོའི་གཤིས་ཀ་རུ་དེ་བས་འབུ་ཅིག་མཐོང་བ་ད་གསོད་ཡག་གསོ་རོགས། ཅིག་ཁྱི་རུ་ཅིག་ཐུག་པ་ཡིན་ན་ཁྱི་རུ་ཅིག་ད་བྱ་རུ་ཅིག་མཐོང་བ་ཡིན་ན་རྡོ་ཅིག་གཞུ་ཡག་གསོ་རོགས། དེ་འདྲ་ཞིག་བྱས་བསྡད་མཁན་གྱི་གཤིས་ཀ་འདི་ག་ལེ་ག་ལེ་ལ་འཇམ་དུ་འཇམ་དུ་འཇམ་དུ་ཕྱིན་བྱས། དུས་ཚོད་ཐལ་ཐལ་ཡོད་པ་རེད། ཡང་གཟུགས་གཞི་ནས་ཡིན་ནི། ཧོ། གང་གོམས་པ་ཆེ་བ་དེ་ཨེ་ནི། ཁོ་རང་ཤུགས་ཀྱིས་ད་སོ་སོའི་གཤིས་ཀ་དེ་འཇགས་བསྡད་མཁན་ཅིག་གི་གོམས་པའི་དབང་གིས་ད་གཤིས་ཀ་ལ་འགྱུར་ཆུ་འགྲོ་ཡ་ད། གོམས་ནས་ཡོང་དུས་ཨེ་ནི་ཤུགས་ཀྱིས། ཆེད་དུ་གཉེར་ནས་འབད་རྩོལ་བྱེད་མི་དགོས་པར་རང་གི་ངང་གིས་ཡོང་བསྡད་ཡ་ཅིག་ཁོ་ཡོང་ཡ་དེ་ཆོས་ཉིད་ཡིན་པ་རེད། དང་ཡང། ཅིག་དུད་འགྲོ་ཚོ་ལ་ཡིན་ནའི་ཁོ་གོམས་འདྲིས་བྱུང་བ་ཡིན་ན་ཨེ་ནི་ཁོ་ཆེད་དུ་གཉེར་ནས་ཨོ་དེ་ཡང་མིས་བསྐུལ་མི་དགོས་པ་ཁོ་རང་རང་གི་རང་གི་ངང་གིས་ཅིག་འགྲོ་ས་ཅིག་ནི་ཅིག་ཁོ་རའི་ཅིག་དང་སྤྱོད་ལམ་བཞག་དེ་ནི་ཁོ་རང་གོམས་པའི་དབང་གིས་ཡོང་དེ་འདུག་བ། ང་རང་ཚོ་སུ་དེ་ཆེ་ས་ནས་ཉོན་མོངས་ཟེར་ཡག་དེ་གོམས་པའི་དབང་གིས་ཨེ་ནི་རྐྱེན་ཕྲན་བུ་ཅིག་ལ་ཁོ་ད་ཅིག་ཉོན་མོངས་མངོན་གྱུར་བ་སྐྱེ་ཡག་ཅིག་ཡོང་གི་ཡོད་རེད། ཡང་ཅིག། ཨོ་ཀེ་ཡོད་པིའུ་ཞེས་བྱས། ཨོ་ཀེ་པིའུ་བཙན་པོ་ཡིན་ན། སྐུ་ཕྱོགས་སུ་ག་འདྲའི་བསྡད་ཡིན་ནམ་ཁོས་ཞིབ་འཇུག་བྱེད་ཀྱི་འདུག་ག། སྐུ་ཕྱོགས་སུ་གཉིད་ཤོག་རྒྱག་གི་འདུག་ག། ཨག་གདོང་རྒྱབ་ནས་བསྡད་ཀྱི་འདུག་ག་ག་ཅི་ལ་ཕེབས་ན་བལྟ་གི་ཡེ། བྱས་ན་འོ་ད། གང་ལྟར་བོད་སྐད། སྔར་ཡིན་ན་དཔེ་རྐྱེན་ཕྲ་མོ་གཅིག་ལས་ཡིན་པས་གནག་ཚང་པའི་ཆགས་སྡང་གི་བློ་སྐྱེ་བསྡད་ཡ་དེ། ག་ལེ་ག་ལེ་ལ་གོམས་ཡོང་དུས་ཙམ་ནས་ཨེ་ནི་ཆགས་སྡང་ཉུང་དུ་འགྲོ་བསྡད་ཡ། རྐྱེན་དེ་འཕྲད་ན་ཡང་ཆགས་སྡང་མི་ཡོང་བ། ད་སྔར་ཡིན་ན་ཅིག་བྱམས་པ་དང་སྙིང་རྗེ་ཟེར་དུས་ཙམ་པ་དེ། དཔེ་སེམས་ནས་དཔེ་ལེན་འདོད་བྱེད་ཡ་དེ་ཁག་པོ་ཡོད་པ་ཡིན་ན་ཡང་ག་ལེ་ག་ལེ་ག་ལེ་ལ་གོམས་བསྡད་དུས་གོམས་ཡོང་ན། ཡང་དེ་དེ་དཀའ་ལས་ཁག་པོ་རང་མེད་དེ་ངས་སོ་རོ། སྔར་ནས་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ཉིད་ཟེར་དུས་ཙམ་ནས་ཅིག་སེམས་ལ་ཡོད་དེ་འདི་ལྟར་ག་འདྲ་ཡིན་ནམ་བསམ་པ་འདྲ་ཅིག་ཡོད་དེ་བ་དེ་ག་ལེ་ག་ལེ་ག་ལེ་ལ་གོམས་ཡོང་དུས་ཨ་ད་འདི་ལྟར་ལོས་ཡིན་བསམ་པ་འདྲ་ཅིག་དང་ཨ་ནི་སེམས་ཀྱི་ནང་ལོགས་ལ། ཅིག་གི་ཚོར་བ་མི་འདྲ་ཞིག་ཡོང་དེ་ཡང་ཅིག་གོམས་ན་ཡོང་ཡག་ཅིག་གཏན་གཏན་ཡོད་པ་རེད་ད་འདི་འདྲ་ཡིན་པ་ཡིན་དུས་ད་འང་ང་རང་ཚོའི་སེམས་ཀྱི་ནང་ནས། ཅིག་སྐྱོན་འདི་ཡིན་དེ། བསྒྱུར་བཅོས་གཏོང་འདོད་ཅིག་སྐྱེས་པ་ཡིན་ན་ཨ་ནི་ག་ལེ་ག་ལེ་ལ་བསྒྱུར་བཅོས་གཏོང་ཡག་གི་འབད་རྩོལ་བྱེད་ཀྱི་རེད། གཞན་གྱི་བསྐུལ་བ་ལ་མི་ལྟོས་པར་སོ་སོས་རང་གི་དད་པས་དང་དུ་བླངས་ཏེ་མ་བསྐུལ་དང་བླངས་བྱེད་ཡག་ཅིག་བྱུང་པ་ཡིན་ན་དངོས་གནས་ཨ་ནི་གོ་ཆོད་ཀྱི་རེད། བཀའ་བཞིན་སྒྲུབ་པ་མཆོད་པའི་རབ་ཟེར་ལབ་པ་ནང་བཞིན། ཉི་མ་རྟག་པར་རེ་ཞིག་ཨེ་ནི་མི་གཞན་པ་ལ་ང་ཚོས་ཀྱི་ཕན་པ་སྒྲུབ་ཡས་མི་གཞན་པ་ལ་རོགས་པ་བྱེད་ཡས་འོ་དེ་ཚོ་དང་ཆུང་ཆུང་ཡིན་པ་འདྲ་ཅིག་ཡིན་ནའི་རོགས་པ་འོ་དེ་ཚོ་དང་ང་ཚོས་ཀྱི་ཐུགས་མ་མཉེས་པ་ལ་ཨེ་ང་ཚོས་ཀྱི་སྒྲུབ་ཐུབ་ཡས་དེ་གལ་ཆེན་པོ་རེད་ངེད་ཀྱིས་ཡང་འདི་ག་ལ་སྣོན་པ་ཞིག་རྒྱབ་བྱས་ནས་རྣམ་པ་ཚོ་ལ་འབུལ་ཁུལ་ཞུ་གི་ཡོད་ཡང་ང་ཚོའི་བཅུ་བཞི་གི་ལས་རིམ་ལ་ཚུགས་ང་ཚོས་འདོད་པ་འདྲ་ཡིན་ན་དེའི་ནང་ལོར་ཕོ་མོའི་བརྩེ་དུང་ལབ་ཡས་དེའི་དེའི་ཐོག་ལ་བཏང་བཞག་པས་བཞེས་འདི་ག་ལ་འགྱུར་བ་ཤུགས་ཆེན་པོ་ཕྱིན་པ་རེད།

བར་མཚམས་འདི་ལ་ཨེ་ནི་ལེ་ཚན་གཉིས་ཁྱད་པར་ཅན་གསན་གནང་ཡོང་བ་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར། དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་ལྔ་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཞི་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་སོས་པའི་རེ་བ་ཞུ་གི་ཡོད། ང་ཚོ་ཐེངས་འདི་ཡི་ལེ་ཚན་ནང་ལ་རྣམ་པ་ཚོ་ལ་འཛམ་གླིང་ཆུ་ཡི་ཉིན་མོ་དབྱིན་ཇིའི་ནང་ལ། World Water Day། ངོ་སྤྲོད་ཞུ་ཡས་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གསན་རོགས་གནང། ཚང་མས་མཁྱེན་གསལ་ལྟར་རང་བྱུང་ཐོན་ཁུངས་ཆུ་ནི་འགྲོ་བ་མི་དང་དུད་འགྲོ་དེ་བཞིན་འཛམ་གླིང་ནང་གི་རྩི་ཤིང་ཆེ་ཆུང་བར་གསུམ་ལ་མེད་དུ་མི་རུང་བའི

ཡིན་ན་ཡང་དེང་སང་རྒྱལ་ཁབ་ཁག་མང་པོའི་ནང་ཕྱི་ཡི་འཛུགས་སྐྲུན་ཁག་དང་དེ་བཞིན་འཛམ་གླིང་གི་ཚ་དྲོད་རྐྱེན་གྱིས་རང་བྱུང་ཐོན་ཁུངས་ཆུ་དེ་ཉིན་རེ་བཞིན་ཉིན་རེ་བཞིན་ཉུང་རུ་འགྲོ་གི་ཡོད་པ་རེད། དཔྱད་ཞིབ་ཁག་དང་ཚན་རིག་པ་ཚོས་གལ་ཏེ་འཛམ་གླིང་ནང་ལ་སླར་ཡང་དམག་ཆེན་ཆེན་པོ་ཞིག་བྱུང་ན་དམག་ཆེན་དེ་ཆུའི་རྐྱེན་གྱིས་འབྱུང་རྒྱུ་རེད་ཅེས་ཚོད་དཔག་ཀྱང་བྱེད་ཀྱི་ཡོད་པ་རེད། དེ་མ་ཟད། ཞིབ་འཇུག་གཞན་ཞིག་ནང་ལ། དེང་སང་འཛམ་གླིང་ནང་ལ་འཐུང་ཆུ་མེད་པའི་མི་འབོར་ཐེར་འབུམ་གཉིས་དང་ཚེག་གཉིས་ཡོད་ཅེས་བཤད་ཀྱི་ཡོད་པ་རེད། དེ་འདྲ་སོང་ཙང་ང་ཚོ་ཚང་མས་ལྷ་རབ་བྱུང་ན་ཉིན་ལྟར། དེ་མ་བྱུང་ན་ཉུང་མཐར་འཛམ་གླིང་ཆུ་ཡི་ཉིན་མོར་ཆུ་ཡི་བཀའ་དྲིན་བསམ་ཤེས་བྱེད་པ་དང་རང་རང་སོ་སོའི་ངོས་ནས་སླར་ཕྱིན་ཆད་རང་བྱུང་ཐོན་ཁུངས་ཆུ་དེ་བེད་སྤྱོད་ཡག་པོ་གཏང་རྒྱུ་དང་བག་མེད་ལོངས་སྤྱོད་བྱེད་ཀྱི་མེད་ཅེས་དམ་བཅའ་བརྟན་པོ་ཞིག་བཞག་དགོས། ལོ་ལྟར་འཛམ་གླིང་ཆུའི་ཉིན་མོ་ལ་བརྗོད་གཞི་འདྲ་མིན་སྣ་ཚོགས་ཕེབས་ཀྱི་ཡོད་པས་ད་ལོ་ཡི་བརྗོད་གཞི་ནི་ང་ལ་ཆུ་དེ་གང་མཚོན། ཨིན་ཇིའི་ནང་ལ What does water mean to me། ཅེས་རེད། དེ་འདྲ་སོང་ཙང་རྣམ་པ་ཚོས་རང་རང་སོ་སོའི་སྤྱི་ཚོགས་དྲ་རྒྱའི་ཐོག་བརྗོད་གཞི་འདི་ཡི་སྒང་ལ་ཚིག་གཅིག་གམ་གཉིས་ཅེས་བྲིས་རོགས་གནང་འབོད་སྐུལ་ཞུ་རྒྱུ་ཡིན། དེ་བཞིན་ཁོར་ཡུག་ཚོགས་པ་དང་ཕྲུ་གུ་ཚོས་ཉིན་མོ་དེར་འབྲི་རྩོམ་དང་རི་མོ་དང་གཏམ་བརྗོད། དེ་བཞིན་བགྲོ་གླེང་ཀྱང་བྱས་ནས་མི་དམངས་རྣམས་ལ་གོ་རྟོགས་ལེགས་པར་སྤེལ་གྱི་ཡོད་པ་རེད། བྱས་ཙང་ཡོང་རྒྱུ་བསྡད་པའི་རེས་གཟའ་ཟླ་བ་ཚེས་ཉི་ཤུ་གཉིས་ལ་རྣམ་པ་ཚོ་འཛམ་གླིང་ཆུ་ཡི་ཉིན་མོ་སྲུང་བརྩི་ངེས་པར་གནང་རོགས་ཐུགས་རྗེ་ཆེ། ཐེངས་འདིའི་ལེ་ཚན་དེ་ཙམ་ཡིན་པས་རྣམ་པ་ཚོས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་མཇལ་ཡོང།

ཨེ་ནི་གཞས་ཀྱི་འགྱུར་བ་དེ་ཚོ་མར་ག་ལེ་ག་ལེ་མར་འགྱུར་རོ་འགྲོ་ཡོང་གི་ཡོད་རེད་ཨེ་ནི་གཞས་ཀྱི་འགྱུར་བ་འདི་གི་རུ་ད་གི་ད་གི་ཨ་ད་འདི་གི་གཞས་དེ་ཚོ་ནང་ལོགས་ལ་ཕོ་མོ་གི་བརྩེ་དུང་ལ་ཡ་འདི་གཅིག་གི་གཅིག་ལ་སེམས་ཆགས་པ་གི་གནས་སྐབས་ལ་ཨེ་ནི་ཚོར་བ་ག་འདྲ་སེ་ཡོང་གི་ཡོད་པ་གི་འོ་དེ་འདྲེ་གི་བདེ་བ་ཅིག་བསྐྲུན་ཡོང་གི་ཡོད་རེད་ཨེ་ནི་བྱས་ཙང་དེ་འདྲེ་གི་བདེ་བ་ཅིག་གི་ཐོག་ནས་གཞས་དེ་ཉིད།

སྒོ་སྐྱོགས་ཀྱི་ཅ་ལག་དེ་ཕྱིར་སྤྲད་ད་ལབ་དུས་ཚོད་ནས་ཨེ་ནི་མནའ་མ་དེ་གིས་ཁྱེད་རང་གི་ལེན་ན་འགྲིག་འདུག་ཨ། ཨེ་ནི་དེ་ང་ཡིན་གཅིག་མིན་གཅིག་ལངས་དགོས་མི་འདུག་ཨ་ལབ་དུས་ཚོད་ནས་སྐབས་དེ་དུས་ཚོད་ནས་ཁྱོ་ག་དེ་མཉམ་དུ་ཡོད་དུས་དུས་ཚོད་ནས་ཁྱོ་ག་དེ་ཡར་ལངས་ཕྱིན་བྱས་ནས་ཕ་གི་ཅ་ལག་དེ་ཨ་མ་དེ་ལ་སྤྲད་ཨེ་ནི་ཨ་མ་དེ་ལ་སེམས་གསོ་ཞིག་བཏང་བྱས་ནས་གལ་ཡོད་མ་རེད་ལབ་དུས་ཚོད་ནས་ཨེ་ནི་མནའ་མ་དེ་གིས་ཨེ་ནི་བསམ་བློ་ཞིག་བཏང་བྱས་ནས་ཨེ་ནི་ཁྱོ་ག་དེ་གིས་ད་ཁོ་རང་ཨ་མ་གི་ཕྱོགས་བྱེད་ཀྱི་འདུག་བསམ་བྱས་ནས་ཨེ་ནི་མནའ་མ་དེ་མ་སྐྱིད་པོ་ད་དུང་ཤུགས་ཆེ་རུ་འགྲོ་བ་རེད་མནའ་མ་དེ་མ་སྐྱིད་པོ་ཞེ་པོ་ཆགས་ནས་ད་ཁྱོ་ག་དེ་ལ་ཨེ་ནི་ལབ་བྱས་ནས་ད་ཡང་ན་ཁྱེད་རང

ཁོ་རང་ཁྱོ་ག་གི་ཨ་མ་ཅིག་ཡོད་རེད་པ་དེ་ཨེ་ནི་འོ་དེ་ལ་སྤྲད་ཡིན་ཟེར་ལབ་དུས་ཚོད་ནི་པཱ་ལགས་དེ་གི་དེ་སྤྲད་པ་འདྲ་ཅི་ནི་རྩ་བ་ཉིད་ནི་འགྲིག་གི་མ་རེད་ཨེ་ནི་ཁྱེད་རང་གི་ད་ད་ཁོང་ཁྲོ་དང་དེ་འདྲ་ཡོད་པ་འདྲ་ཅི་དེ་སྤྲད་དུས་ཚོད་ནི་དེ་གི་རྒྱབ་ལྗོངས་ཁྱེད་རང་གི་བསམ་བློ་འཁོར་སོང་ངས་སྐད་ཆ་དྲིས་འདུག་པ་ཨེ་ནི་རྒྱབ་ལྗོངས་ལ་ག་རེ་ཡོད་རེད་ཟེར་དུས་ཚོད་ནི་པཱ་ལགས་དེ་གིས་འགྲེལ་བཤད་རྒྱག་འདུག་ཨེ་ངས་ཁྱེད་རང་ལ་དུག་སྤྲད་པ་ཆ་བཞག་དུག་དེ་ཁྱོ་ག་གི་ཨེ་ནི་ཨ་མ་ལ་སྤྲད་པ་འདྲ་ཅི་ན་ཨ་མ་གྲོངས་ཀྱི་རེད་པ་ཨ་མ་གྲོངས་སོང་ན་ཨེ་ནི་ཁྱེད་རང་གི་བསད་པ་རེད་ཟེར་ལབ་ནས་ཨེ་ལམ་སང་ཧ་གོ་གི་རེད་པ།

ཐབས་ཤེས་ཅིག་གཏོང་གོ་ཁྱེད་རང་སུ་ལའང་མ་ལབ་ཨ་ཨ་ཟེར་ལབ་ནས་པཱ་ལགས་དེ་གིས་ཨ་ནི་སོ་སོའི་བུ་མོ་ལ་ཕར་བསླབ་བྱ་རྒྱག་འདུག་པ་ངས་ཀྱིས་ཁྱེད་རང་ལ་ཨ་ནི་དེ་ནས་སྨན་གྱི་སྤྲད་གོ་ཨོ་དེ་སྨན་དེ་ཨ་ནི་ག་ལེ་ག་ལེ་ཉི་མ་རྟག་པར་ཟླ་བ་གཉིས་རིང་ག་ལ་ཨ་ནི་ཁྱེད་རང་གི་མུ་མཐུད་ནས་ཨ་ནི་ཨ་མ་དེ་ལ་སྤྲད་བྱས་ནས་ཨ་ནི་ཕ་གི་ནང་ལ་བླུགས་སོང་ན་ཨ་ནི་ཟླ་བ་གཉིས་ཀྱི་ནང་ཚུད་ལ་ཨ་ནི་ཨ་མ་དེ་ཨ་ནི་གྲོངས་འགྲོ་གི་རེད།

བརྩེ་དུང་དང་ཆེད་ལས་བྱས་ནས་མནའ་མ་དེ་མཉམ་དུ་ལ་འཆམ་པོ་དང་ཁོ་རང་གཉིས་འཆམ་མཐུན་ཡག་པོ་བྱུང་བ་རེད་ད་ཟླ་བ་གཅིག་ཙམ་རིང་ག་ལ་ཁོ་རང་གཉིས་གཅིག་གིས་གཅིག་ལ་ཕར་ཚུར་དུ་བྱས་ནས་གང་འཚམ་བྱས་ནས་མནའ་མ་དེ་གི་བསམ་བློ་ལ་ག་རེ་འཁོར་རེད་ཟེར་ན། ངའི་ཁྱོ་ག་གི་ཨ་མ་དེ་ཡང་ང་རང་ཨ་མ་དང་གཅིག་པ་རེད་ཤག་ང་ལ་འཆམ་པོ་བྱེད་ཀྱི་འདུག་ཟེར་ལབ་ཡག་གི་འོ་དེ་འདྲ་གི་བསམ་བློ་ཞིག་སླེབས་པ་རེད་ད་མནའ་མ་དེ་གི་བསམ་བློ་ལ་འོ་འདི་སླེབས་བྱས་ནས་ད་དུང་གི་མནའ་མ་དེ་གི་མུ་མཐུད་ནས་ཨ་མ་དེ་ལ་ཕ་གི་ནང་སྨན་དེ་བླུགས་བྱས་ནས་ཞོགས་ཀས་དང་དགོང་དག་རྟག་པར་དུ་སྤྲད་ཀྱི་ཡོད་རེད།

ཕ་མ་ལབ་ཡག་འདི་གིས་སྤུ་གུ་སྐྱོང་དུས་ཚོད་ནས་སྤུ་གུ་སྐྱོང་སྟངས་ཅིག་ཡོད་རེད་པ་ཨེ་ནི་འོ་འདི་སྤུ་གུ་སྐྱོང་སྟངས་དེ་མཁས་པོ་ཅིག་ཡོད་ན་ཨ་འདི་འདི་ནང་བཞིན་གྱིས་ཨེ་ནི་ལམ་སྟོན་བྱས་ནས་ཕ་གའི་སེམས་ཤུགས་ཆགས་ནས་འབད་ད་ང་རྒྱལ་ཁོང་ཁྲོ་ཞེ་པོ་ཅིག་ལང་བསྡད་རྒྱུ་འདི་སྐབས་དུས་ལ་ང་རྒྱལ་ཁོང་ཁྲོ་མ་ལང་ནས་མར་ཁོང་ཁྲོ་བཅོམ་སྟངས་དེ་ཨེ་ནི་ཨ་འདི་གི་ཨེ་ནི་མནའ་མ་མནའ་མ་དག་རང་གི་པཱ་ལགས་འདི་གིས་ལག་ལེན་བསྟར་བ་ནང་བཞིན་འོ་འདི་འདྲའི་རྣམ་པ་འདྲ་ཅིག་ཡིན་ན་སྤུ་གུ་དེ་ཚོ་གི་ནང་ལོགས་ལ་ཨེ་ནི་རང་བཞིན་མེད་པའི་གི་ཨེ་ནི་བསམ་བློ་ཡག་པོ་དེ་ཕར་འཕེལ་ཐུབ་ཡས། ཡང་འོ་དེ་ནང་བཞིན་གྱིས་ཨེ་དུས་རྟག་ཏུ། དུས་རྟག་ཏུ་ཨེ་ནི་ཕ་མ་ལབ་ཡས་འདི་གལ་ཆེན་པོ་དང་ང་ཚོའི་ཕ་མའི་གི་བཀའ་དྲིན་འདི་ནམ་ཡང་བརྗེད་ཐབས་མེད་པ་ཅིག་དང་ཨེ་ནི་ཕ་མའི་གི་བཀའ་དྲིན་བསམ་བྱས་ནས་ཕ་མ་ལ་ཞབས་ཕྱི་ཞུ་ཡས་དེ་དེ་ལས་གལ་ཆེ་རེད་ཞུ་གི་ཡིན་ཨེ་བྱས་ཙང་ངས་སྒྲུང་ཐུང་ཐུང་དེ་དེ་ཙམ་བཞག་པ་ཡིན་ཨེ་དུས་རྟག་ཏུ་ཨེ་ནི་ཡག་པོ་གནང་ཡས་དེ་གལ་ཆེན་པོ་རེད་ཞུ་གི་ཡིན་ཨེ་སྒྲུང་གཏམ་གི་ལས་དེ་དེ་ཙམ་བཞག་ཡིན་ཐུགས་རྗེ་གནང།

ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་ཡག་ནི་མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན་པས་ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པས་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ང་ཚོས་ད་བར་ལེ་ཚན་ལྔ་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་དཔེ་དེབ་མི་འདྲ་བ་ལྔ་ངོ་སྤྲོད་ཞུས་ཟིན་པ་ཡིན་པས་ཚང་མས་དཔེ་དེབ་གཅིག་ངེས་པར་དུ་ཀློག་ཡོད་ཤག་རེད། གལ་ཏེ་ཀློག་མེད་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཞུ་གི་ཡོད། ཚང་མས་མཁྱེན་གསལ་ལྟར་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་གཉིས་ནི་འཛམ་གླིང་ཆུ་ཡི་ཉིན་མོ་ཡིན་པ་དང་ཆུ་ནི་གོ་ལ་འདི་ཡི་གནམ་གཤིས་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད། དེ་འདྲ་སོང་ཙང་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ཆེ་མཆོག་གིས་གནམ་གཤིས་དང་ཁོར་ཡུག་སྐོར་ལ་ཕྱག་དེབ་གསར་པ། Our Only Home། བོད་སྐད་ནང་ང་ཚོའི་ཁྱིམ་གཞིས་གཅིག་པུ་ཞེས་པ་ཞིག་པར་བསྐྲུན་ཞུས་ཡོད་པས་དཔེ་དེབ་འདི་ངོ་སྤྲོད་ཞུ་ཡག་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གསན་རོགས་གནང། ཐེངས་འདིའི་ལེ་ཚན་ནང་ལ་སློབ་མ་བསྟན་འཛིན་འོད་གསལ་ནཱ་ག་གདན་འདྲེན་ཞུས་ཡོད། སློབ་མ་འོད་གསལ་ནི་རྡ་སྟེང་བོད་ཁྱིམ་གྱི་འཛིན་གྲྭ་བཅུ་པ་གསར་པ་ནང་སློབ་བཞིན་ཡོད་པ་རེད། སློབ་མ་བསྟན་འཛིན་འོད་གསལ་ལགས་ང་ཚོའི་གིས་ད་ཐེངས་ལེ་ཚན་འདི་ནང་ལ་ཕེབས་པ་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། བཀྲ་ཤིས་བདེ་ལེགས། ད་འོད་ཟེར་ལགས་ཁྱེད་རང་གི་ཉེ་ཆར་དཔེ་དེབ་འདི་ཀློག་ར་བ། ཨ་ནི་འོད་ཟེར་ལགས་ཐོག་མར་དེ་ལ་ཁྱེད་རང་གིས་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་དཔེ་དེབ་འདི་གི་མིང་དང་རྩོམ་པ་པོ་གི་ངོ་སྤྲོད་ཏོག་ཙམ་ཅིག་ཞུ་གི། ལོས། ཨ་ནི་དཔེ་དེབ་འདི་གི་མིང་ལ་ཨིན་སྐད་ཐོག་ནས་ཞུས་ན Our Only Home A Climate Appeal to the World རེད། ཨ་ནི་འདི་ཡི་རྩོམ་པ་པོ་སུ་རེད་ལབ་ན་ང་ཚོ་གཅིག་གོང་ས་མཆོག་རེད།

གད་སྣོད་ནང་གཡུག་ག་འགྲོ་བྱེད་ཨ་ནི་ད་དུང་ང་ཚོ་རྩི་ཤིང་ག་ཚོད་གང་མང་བཏབ་ཐུབ་ན་ཨ་ནི་ཡག་པོ་ཡོད་རེད་འོན་ཏེ་བསམ་གྱི་འདུག། འོ་ལགས་སོ་ད་དེ་དེ་ང་ཚོ་མི་རེ་ངོ་རེ་ངོས་ནས་ད་ཁོར་ཡུག་གི་ཐོག་ལ་འདི་འདྲའི་ལས་ཀ་ཆུང་ཆུང་ཅིག་བྱེད་པ་རེད་ཟེར་ན་ད་ང་ཚོ་གི་ཁོར་ཡུག་འདི་འདི་ད་ང་ཚོས་གི་སྲུང་སྐྱོབ་བྱེད་ནས་ཨ་ནི་མ་འོངས་པ་གི་མི་རབས་འདི་གི་ལ་གཙང་མ་བྱེད་ནས་གནས་ཐུབ་ར་བ་ལགས་སོ་ཨ་ནི་ཐོ་བྱེད་ན། ཨ་དེ་ག་ན་ད་ལྟ་འོད་ཟེར་ལགས་དཔེ་དེབ་འདི་ཀློག་བྱས་ད་ཁྱེད་རང་གི་སོ་སོའི་གི་གྲོགས་པོ་དང་སློབ་ཕྲུག་ཚོ་ལ་དཔེ་དེབ་འདི་ཀློག་ན་རན་པོ་ཡོད་པའི་མཐོང་གི་ཡོད་ནམ་མེད་ན་ཨ་ནི་དེབ་འདི་ཀློག་འོས་ན་ག་རེ་བྱས་ནས་ཀློག་དགོས་གི་རེད་དགོངས་གི་འདུག། དཔེ་དེབ་འདི་ཡང་ང་ཚོ་སློབ་ཕྲུག་གཅིག་པོ་ཡང་མེད་པ་བྱས་མི་ཚང་མས་ཀློག་ན་ཡག་པོ་འདུག་བསམ་གྱི་འདུག་ག་རེ་ལབ་ན་དེང་སང་མི་ཚང་མ་སོ་སོ་རང་འདོད་ཆེ་དྲགས་ནས་ཨ་ནི་སུ་སོ་སོ་མ་ཤི་ཙམ་མ་གཏོགས་ཁོར་ཡུག་ལ་ཅིག་དོ་སྣང་མ་བྱེད་དུས་ད

ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས། རྣམ་པ་ཚོ་ལ་ཞུ་རྒྱུ། རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡས་ཡོད་ན། ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། སྡིངས་ཆ་འདི་ནི་རྣམ་པ་ཚོའི་སྡིངས་ཆ་རེད་ངེས་པར་དུ་ཕེབས་རོགས་གནང། ད་རིང་ལེ་ཚན་འདི་གསན་པ་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། དཔེ་དེབ་ངེས་པར་དུ་ཀློག་རོགས་གནང།

འདུ་ཤེས་ག་འདྲས་ཡོད་མེད་མཛའ་བརྩེ་ག་འདྲས་ཡོད་མེད་འོ་དེ་ཚོ་གི་ཐོག་ལ་ང་ཚོ་གི་གཞས་དེ་ཚོ་ཉན་ཡོང་དུས་ཚོད་ནས་ད་དེ་གི་ཚང་མ་ཚོར་བ་བདེ་བ་བྱེད་ད་ཞེ་པོ་ཞིག་བསྐྲུན་གི་ཡོད་རེད་དེ་ནང་བཞིན་བྱས་ནས་ཡང་སྐབས་སྐབས་ལ་ག་རེ་ཡོང་གི་རེད་ཟེར་ན་ཕོ་མོའི་བརྩེ་དུང་གི་པ་རུ་ལ་ཡང་དཀའ་ངལ་འཕྲད་ནས་ཨེ་ནི་གཅིག་གི་གཅིག་ལ་ཁ་བྲལ་བ་ལ་སོགས་པ་ཨེ་ནི་གཅིག་གི་གཅིག་ལ་ཨེ་ནི་དཔེ་ཁོ་རང་མ་འདོད་པའི་ཐོག་ནས་ཕར་གཅིག་གི་གཅིག་བཞག་ནས་འགྲོ་དགོས་ཡས་འོ་དེ་འདྲས་གི་ཐོག་ལ་གནས་སྟངས་དེ་འདྲས་ཡང་ང་ཚོ་གི་བརྩེ་དུང་གི་ཕོ་མོའི་བརྩེ་དུང་པ་རུ་ལ་ཡོང་གི་ཡོད་རེད་བརྩེ་དུང་གི་པ་རུ་ལ་ཨེ་ནི